བདུན་ཕྲག་སྔོན་མ་དཀྱིལ་ཤར་ཡུལ་གྲུ་ཇོར་ཌན་ནང་ཡོད་ཨ་མི་རི་ཀའི་དཔུང་དམག་ཚོའི་ཐོག་མི་མེད་གནམ་གྲུས་གཏོར་རྒོལ་བཏང་ཡོད་པ་དེའི་འོག་ཨ་མི་རི་ཀའི་དཔུང་དམག་གསུམ་བསད་པ་དང་བཞི་བཅུ་ལྷག་ལ་རྨས་སྐྱོན་བཏང་མཁན་ཡིན་པ། ཨི་རན་གྱི་རྒྱབ་གཉེར་འོག་ཡོད་པའི་ཕྱོགས་ཁག་ཁག་ཅིག་གི་ཐོག་ལ་ཨ་མི་རི་ཀས་རྩད་གཅོད་དང་ཉམས་ཞིབ་ནན་པོ་གནང་བའི་རྗེས་སུ། ཨི་རག་དང་སི་རི་ཡ་ནང་ཡོད་པའི་ཨི་རན་གྱི་རྒྱབ་སྐྱོར་འོག་ཡོད་པའི་ཕྱོགས་ཁག་དེ་དག་གི་ཐོག་ལ་དགྲ་ཤའི་ཆེད་དུ་རེས་གཟའ་པ་སངས་ཉིན་ཨ་མི་རི་ཀས་མཁའ་ཐོག་ནས་གཏོར་རྒོལ་ཚབས་ཆེ་བཏང་ཡོད་པ་མ་ཟད། གཏོར་རྒོལ་གཏོང་ཡུལ་ཡང་ཁག་བརྒྱད་ཅུ་གྱ་ལྔ་ཙམ་གྱི་ཐོག་ལ་གཏོར་རྒོལ་བཏང་སྟེ། གཏོར་རྒོལ་དེ་དག་གྲུབ་འབྲས་ལྡན་པ་ཞིག་བྱུང་ཡོད་པ། སི་ཨན་ཨན་གསར་འགྱུར་ཁང་གི་གསར་འགོད་པས་གནས་ཚུལ་འབྱུང་ཁུངས་ཁག་ནས་ལུང་དྲངས་ཏེ་འགྲེམས་སྤེལ་བྱས་འདུག། དེ་ཡང་ཕོ་བྲང་དཀར་པོས་བརྗོད་པར་གཞིགས་ན། གཏོར་རྒོལ་དེ་ཡང་དུས་ཡུན་སྐར་མ་སུམ་ཅུ་ལྷག་གི་རིང་བྱས་ཡོད་པ་དེ་གྲུབ་འབྲས་ལྡན་པ་ཞིག་བྱུང་ཡོད་པ་རེད། དེ་ཡང་བདུན་ཕྲག་སྔོན་མའི་རེས་གཟའ་ཉི་མ་ཉིན་སི་རི་ཡ་གི་ས་མཚམས་ཀྱི་ཁིད། སི་རི་ཡ་གི་ས་མཚམས་ཀྱི་ཉེ་འཁྲིས་དུ་ཡོད་པའི་ཇོར་ཌན་ནང་གནས་གཞི་བྱས་ཡོད་པའི་ཨ་མི་རི་ཀའི་དཔུང་དམག་ཚོའི་ཐོག་ཨི་རན་གྱི་གཞུང་གི་རྒྱབ་སྐྱོར་འོག་ཡོད་པའི་དྲག་འཐབ་པས་མི་མེད་པའི་གནམ་གྲུས་གཏོར་རྒོལ་བཏང་སྟེ་ཨ་མི་རི་ཀའི་དཔུང་དམག་གསུམ་བསད་པ་དང་བཞི་བཅུ་ལྷག་ལ་རྨས་སྐྱོན་བཏང་བའི་རྗེས་སུ། སྲིད་འཛིན་ཇོའུ་བྷའི་ཌན་གྱིས་ཉམས་ཞིབ་ཞིབ་ཕྲ་བྱས་པའི་རྗེས་སུ་དུས་ཚོད་རན་འཚམ་ཞིག་གི་ཐོག་ལ་དགྲ་ཤ་སློག་གི་ཡིན་ཅེས་གསུངས་ཡོད་པ་ལྟར་ད་རེས་དགྲ་ཤ་དེ་སློག་གནང་ཡོད་པའི་གནས་ཚུལ་ཐོན་ཡོད་པ་རེད། ཡང་གནས་ཚུལ་ཐོན་པར་གཞིགས་ན། ཨི་རན་གྱི་རྒྱབ་སྐྱོར་འོག་ཡོད་པའི། ཨི་རག་དང་སི་རི་ཡ་ནང་ཡོད་པའི Islam Revolution Guards ཟེར་བའི་དཔུང་སྡེའི་ཡན་ལག་དེ་དག་གི་དམག་དོན་བཀོད་འདོམས་བྱེད་ས་དང་གསང་བ་ལས་ཁུངས། མེ་ཤུགས་འཕུར་མདའ་བཞག་ས། དེ་མིན་མཚོན་ཆ་བཞག་ས་སོགས་ཁག་བདུན་གྱི་ཐོག་གཏོར་རྒོལ་ཚབས་ཆེ་བྱས་ཏེ། དེ་དག་གི་ཐོག་ལ་ཨ་མི་རི་ཀས་ད་དུང་ཉམས་ཞིབ་མུ་མཐུད་གནང་གི་ཡོད་པའི་གནས་ཚུལ་ཐོན་གྱི་ཡོད་སྟབས། སི་རི་ཡ་དང་ཨི་རག་གིས་ཨ་མི་རི་ཀས་དཀྱིལ་ཤར་མངའ་ཁུལ་བདེ་འཇགས་ཀྱི་བརྟན་བརླིང་ལ་རྒྱབ་འགལ་བྱས་ཏེ་ཁོང་ཚོའི་རྒྱལ་སྲིད་བདག་དབང་གི་ཐོག་ལ་བརྩི་མེད་རྡོག་རོལ་བཏང་འདུག་ཅེས་སྐྱོན་བརྗོད་ཤུགས་ཆེ་བྱས་འདུག་ད་རེས་ཨ་མི་རི་ཀས་སི་རི་ཡ་དང་ཨི་རག་ནང་ཡོད་པའི་ཨི་རན་གྱི་རྒྱབ་གཉེར་འོག་ཡོད་པ་དེ་དག་གི་ཐོག་ལ་གཏོར་རྒོལ་བཏང་ཡོད་པ་དེས། མངའ་ཁུལ་དེའི་ནང་ཨ་མི་རི་ཀ་དང་ཡུལ་གྲུ་གཞན་གྱི་དབར་འཐབ་འཛིང་དེ་ཚབས་ཆེ་རུ་འགྲོ་རྒྱུའི་ཉེན་ཁ་ཡོད་སྟབས། ཨ་མི་རི་ཀ་དང་ཨི་རན་གཉིས་ཀས་འཐབ་འཛིང་དེ་ཚབས་ཆེ་རུ་མ་འགྲོ་བར་ཕྱོགས་གཉིས་ཀས་འདོད་པ་བྱེད་ཀྱི་ཡོད་ཅེས་འགྲེལ་བརྗོད་བྱེད་ཀྱི་ཡོད་མེད་ལ་མ་ལྟོས་པར་ཉེན་ཁ་དེ་ཚབས་ཆེ་རུ་འགྲོ་གི་ཡོད་པའི་གནས་ཚུལ་སྟོན་གྱི་ཡོད་པ་དང། དེ་ནི་དེང་སྐབས་ཨི་ཟི་རུལ་དང་ཧ་མ་ས་བར་གྱི་དཀའ་ངལ་དེ་ཚབས་ཆེ་རུ་འགྲོ་གི་ཡོད་པ་དེས་ཕྱོགས་ཚང་མའི་ཐོག་ལ་དཀའ་ངལ་འཕྲད་ཀྱི་ཡོད་པའི་གནས་ཚུལ་ཡང་སྟོན་གྱི་འདུག་ལྷན་རྒྱས་ཚོས་གོང་དུ་གསན་པའི་གནས་ཚུལ་ཁག་ཅིག་གུས་པ་བསྟན་འཛིན་ལྷུན་གྲུབ་ཀྱིས་ཕབ་བསྒྱུར་གྱིས་ལྷན་རྒྱས་ཚོའི་སྙན་ལམ་ལ་ཕུལ་བ་ཞིག་ཡིན།